ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་འདི་ཨ་ས་གི་སྨོན་ལམ་དང་བྷའི་བྷལ་ནང་གི་འགྲོ་སྟངས་དང། ཡ། ཡང། གཡུང་མ། རང་གི། འཇིག་རྟེན་ལ། ཕན་ཐོགས་མཁན་གྱི། གསུང་དང། ཆོས་གཏམ་དང། ན་ཚ། མི་ཡོང་གི། ཨོ། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། རེ་ལྡིའུ། ནང་ནས། མི་མང།

མི་མང་རྣམ་པ་ཚོ་འདི་ལས་རིམ་གྱི་ཐོག་ལ། ཁམས་བཟང་པོ་ཡི་གླུ་དང་སྒྲ་སྙན་ཅིག་ཕུལ་ནས་འགོ་ཚུགས་ཀྱི་ཡིན་ནོ།

ཅི་ཐམས་ཅད་དཀོན་མཆོག་གི་བཟོས་གནང་པ་རེད་ཉིད་མི་མང་ཁྱོད་བཟོས་གནང་པ་རེད་བྱ་བྱི་བ་བ་འབུ་སྲིན་ཅི་ཐམས་ཅད་ཁྱོད་བཟོས་ཐམས་ཅད་རེད་འཛམ་བུ་གླིང་ལ་ཡོད་མཁན་གི་སེམས་ཅན་དང་འཛམ་བུ་གླིང་དང་ཆུ་དང་མེ་དང་ཤིང་དང་རྡོ་དང་དེ་ནས་མཚོ་དང་ལྷགས་པ་དང་ཅི་ཐམས་ཅད་དེ་ཡབ་ཡེ་ཤུ་གི་བཟོ་བཀོད་རེད། དེ་ནས་ཁྱོད་ཀྱི་ཉིན་ལ་མ་ཡ་བས་གོ་གི་ཡིན་ནོ་ཞེས་ཁྱོད་ཀྱི་འགྲོ་སྟངས་ལ་གཉིས་ང་འགྲོ་བའི་སྐབས་ལ་ཁྱོད་ཀྱི་རོགས་རམ་གནང་རོགས་གནང་སྨྲས་ད་ང་དེ་རིང་གི་འདི་ཨ་ས་གི་བ་ནི་ལས་རིམ་ནས་ཞུ་གི་ཡིན་ནོ་ཞེས་དཀོན་མཆོག་ཨ་པ་རེད་དཀོན་མཆོག་ཕ་མ་རེད་དཀོན་མཆོག་གི་འགྲོ་སྟངས་འདི་ང་ཚོ་ལ་གནང་རོགས་གནང་སྨྲས་ད་ང་མི་མང་ཚང་མའི་གི་བར་ལ་སླེབས་རོགས་སླེབས་མཁན་ལ་རོགས་རམ་གནང་རོགས་གནང་སྨྲས་ད་ང་དེ་རིང་འདི་ཨ་ས་གའི།

དེ་རིང་གི་འདི་ལས་རིམ་འདི་མི་མང་ཚང་མ་ལ་ཕུལ་མཁན་གི་འགྲོ་སྟངས་འདི་ཡང་ཅི་མ་ན་འོ་དེ་ཡིན་ནོ་ཞེས་འོ་རང་བཟོས་པའི་གི་ཆོས་རེད། དེ་བཟོས་པའི་གི་ཆོས་དེ་སངས་རྒྱས་གི་ལག་པ་ལ་འོང་གི་ཡོད་དོ་ཞེས།

དེ་ནས་ཚེ་ཧ་ལོག་དང་ལྷ་གི་ཞིང་ཁམས་ལ་སླེབས་བྱས་ནས་དཀོན་མཆོག་གི་ཞིང་ཁམས་ལ་སླེབས་བྱས་དང་མ་ལ་འགྲོ་ཡས་མ་འདི་ད་ལྟ་ཚེ་འདི་གི་འོ་རང་གི་ལག་པ་རེད། ཚེ་འདི་ལ་མི་རང་ཧམ་པ་ཧམ་འཇོམས་མ་སྤེལ་པ་བྱས་མི་གི་རྒྱུ་མ་འཕྲོག་པ་བས་མི་གི་འགྲོ་སྟངས་ལ་མ་འཆུགས་པ་ཅིག་བས་བས་ཁུག་ན་དེ་ནས་ཨོ་མི་རིགས།

དེ་ནས་དེའི་སྐབས་ལ་མི་མང་ཚང་མ་ཡང་འདི་གི་འགྲོ་སྟངས་དང་དེ་གི་སྡོད་སྟངས་ཀྱི་ཐོག་ལ་ཕེབས་རོགས་གནང། ང་གི་འདི་ཨ་ས་ལན་དེ་ཡོད་དོ་ཞེས་མི་མང་ཚང་མ་དེ་ལས་ཀ་དེ་ཅི་ཐམས་ཅད་དེ་ཚེ་འདི་ལ་རང་ངོ་རང་གི་འགྲོ་སྟངས་ཡག་པོ་བྱེད་ཁུག་ན་ཚེ་ཧ་ལོག་ལ་ཡང་སྐྱིད་པོ་ཡོང་བ་རེད་སྡུག་པོ་ཡོང་བ་མ་རེད་སྨྲས་དེ་དཀོན་མཆོག་གིས་གསུང་གནང་དེ་ཡོད་དོ་ཞེས་དེ་ནས

ཡང་ཞུ་གི་ཡིན་ནོ་ཞེས་ཡང་སང་ཉིན། འདི་གི་དུས་ཚོད་ནས་འདིའི་སྐབས་ནས་ཡང་མི་མང་ཚང་མའི་གི་བར་ལ་ང་ཡང་འདི་གི་འགྲོ་སྟངས་དང་དེ་ལས་ཡག་པོ་འོ་དེ་བཞིན་ཁེར་ནས་ཡང་མི་མང་ཚང་མའི་གི་བར་ལ་ང་འོང་གི་ཡིན་ནོ་ཞེས། འདི། དུས་ཚོད་ཀྱི་ཐོག་ལ་མི་མང་ཚང་མ་ཡང་ཉན་སྟེར་ཟིན་ཁྱེད་ཚོ་མི་མང་ཚང་མ་ལ་ང་འདི་ལས་རིམ་གཉིས་ཚོགས་པའི་གི་ནང་ནས་ཁྱེད་ཚོ་མི་མང་ཚང་མ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་སང་ཉིན་འདི་གི་དུས་ཚོད།

འདི་གི་དུས་ཚོད་ལ་འོ་རང་ཚང་མ་ཡ་ཨ་ས་གི་སན་དེས་དང་འགྲོ་སྟངས་གི་སན་དེས་དང་མ་ཡང་གི་སན་དེས་ཁེར་ནས་ང་འོང་གི་ཡིན་ནོ་ཐུགས་རྗེ་ཆེ། འདི་ཨ་ས་གི་བ་ནི་རེ་ལྡིའོ་ཚོགས་པའི་གི་མི་མང་ཚང་མ་ལ་དགོང་བཟང་ཞུ་གི་རེད།

ཨོ་ད་མི་མང་ཚང་མ་དེ་རིང་ཕྱི་གི་སྐད་ལུགས་ལ་ཆིས་མ་སོང་ན་རང་གི་ཁྱིམ་གྱི་ཉལ་ས་དང་རང་གི་ལྟོ་ཟ་ས་དང་རང་གི་སྡོད་ས་དེ་གཙང་མ་བཟོ། རང་གཟུགས་པོ་གཅིག་རང་གཙང་མ་བྱས་ནས་ཆོ་ཡོང་མ་རེད། རང་གཟུགས་པོ་གཅིག་རང་རང་ང་གཟུགས་པོ་གཅིག་ད་ལ་གཙང་མ་ཡག་པོ་ཡོང་རེད་དེ་མེད་དུ་ཆོ་ཡོང་མ་རེད་རང་གི་གཟུགས་པོ་གཅིག་གི་གཙང་མ་བྱས་ནས་རང་གི་སྡོད་ས་དང་རང་གི་ཧ་ལོག་ཚུ་ལོག་གི

ཀྱེ་ཡ་ནི་དེ་ནས་རང་ལ་མང་པོ་ན་ཚ་བཙོག་པ་ཞིག་གསོག་གི་ཡོད་དེ། ཨོ་ད་ན་ཚ་མང་པོ་གསོག་མཁན་ཅིག་དེ་འོ་དེ་ཅིག་འདི་རེད། སྦྲང་མ་རེད་ཨོ་ད་འདི་ལ་རང་གི་སྡོད་ས་དང་རང་གི་ཉལ་ས་འགྲོ་ས་དེ་ཞེ་དྲག་གཙང་མ་ཡོད་ན་དེ་ནི་འདི་ལ་སྐྱོན་གང་ཡང་མི་ཡོང་ཡོད་བ་རེད་མེད་དེ་བའི་བལ་ནང་ལ་གསུངས་འདི་བ་རེད། ཨོ་མི་མང་རྣམ་པ་ཚོ་རང་གི་སྡོད་ས་དང་རང་གི་ཨུམ། ཟ་ས་འཐུང་ས་དེ་གཙང་མ་ཞེ་དྲག་བཟོ་དགོས་རེད། ཨུམ། ད་རང་གི་ཁྱིམ་ནང་ལས་ཀ་མང་པོ་ལ་ཟས་བཙོག་པ་དང་བཙོག་པ་ཆུ་བཙོག་པ་དང་ཅི་ཚང་གོ་ཐོན་དགོས་བ། འོ་ད་དེ་དེ་ལ་ཡང་ཁྱིམ་གྱི་རྒྱ་ཅིག་ལ།

བཞིན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།